ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས། ད་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ། རབ་གནས་ཆུ་ཡོས་ལོའི་བོད་ཟླ་གསུམ་པའི་ཚེས་བཅུ་བཞི་དང། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཟླ་བ་ལྔ་པའི་ཚེས་བཞི། རེས་གཟའ་ཕུར་བུའི་ཉིན་གྱི་གཏམ་གླེང་ལེ་ཚན་འདིའི་ནང། ནང་པའི་ཚན་རིག་དང་ལྟ་གྲུབ་ཀུན་བཏུས་ཀྱི་ཕྱག་དེབ་ངོ་སྤྲོད་ཞུ་རྒྱུ་ནས། སེམས་རྩེ་གཅིག་པའི་ཞི་གནས་སྒྲུབ་པའི་ཚུལ་བཤད་པ་ཞུ་བ་ནས། དྲན་པ་ཉེར་བཞག་གི་སྐོར་ངོ་སྤྲོད་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་བཅས། གསན་མཁན་རྣམ་པ་ཚོར་འཚམས་འདྲི་ཞུ་བ་དང་ཆབས་ཅིག་ད་རིང་གི་ལས་རིམ་ཁག་རིམ་པས་ངོ་སྤྲོད་ཞུ་གི་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་གཏམ་གླེང་གི་ལེ་ཚན་དེ་ད་ལྟ་དབུ་འཛུགས་ཞུ་གི་ཡིན། ལེ་ཚན་དེའི་ནང་གནད་དོན་འདྲ་མིན་ཐོག་ས་ཕྱོགས་གང་སར་བཞུགས་པའི་འབྲེལ་ཡོད་མི་སྣ་དང་ལྷན་དུ་ཞིབ་ཕྲ་བགྲོ་གླེང་ཞུ་གི་ཡོད་པས་གསན་མཁན་རྣམ་པ་ཚོས་ལེ་ཚན་དེའི་ནང་མཉམ་ཞུགས་གནང་འདོད་ཡོད་ན་ཐད་ཀར། ལེ་ཚན་འདི་གཙོ་སྐྱོང་ཞུ་མཁན་སྒྲོལ་དཀར་ལགས་སུ་འབྲེལ་བ་གནང་རོགས་གནང། www.rfa། org དེའི་ཐོག་ལ། ཨང་གྲངས་ཡོད་པས་རྣམ་པ་ཚོས་འབྲེལ་བ་གནང་རོགས་གནང། གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང་འདི་ག་གཏམ་གླེང་ལེ་ཚན་འདི་ཡིན། ང་ལེ་ཚན་འདི་གཙོ་སྐྱོང་ཞུ་མཁན་སྒྲོལ་དཀར་ཡིན། ད་རིང་གི་ང་ཚོའི་ལེ་ཚན་འདིའི་ནང་ལོགས་ལ་ཡང། ནང་པའི་ཚན་རིག་དང་ལྟ་གྲུབ་ཀུན་བཏུས་ཀྱི་ཕྱག་དེབ་འདི་ནས་མུ་མཐུད་བྱས་ངོ་སྤྲོད་ཞུ་གི་ཡིན་ལ་ད་ད་རིང་ལེ་ཚན་འདིའི་ནང་ལོགས་ལ་སེམས། རྩེ་གཅིག་པའི་ཞི་གནས་སྒྲུབ་པའི་ཚུལ་བཤད་པ་ཞུ་ཡ་དེ་ནས་ད་དྲན་པ་ཉེར་བཞག་གི་སྒོམ་ཚུལ་འདིའི་བརྗོད་གཞིའི་ཐོག་ནས་མུ་མཐུད་བྱས་ངོ་སྤྲོད་ཞུ་གི་ཡིན། ད་ལེ་ཚན་གོང་མའི་ནང་ལོགས་ལ་ཆ་བཞག་པ་ཡིན་ན་ལས་དྲན་པ་ཉེར་བཞག་གི་དེ་ནས་ལུས་ཚོར་བ་སེམས་ཆོས་ཀྱི་དབྱེ་བའི་ཐོག་ནས་ནི་དམིགས་པ་དང་ངོ་བོ་གྲོགས། བསྒོམ་པ། བསྒོམ་པའི་འབྲས་བུ་སོགས་འདུག་བྱས་བྱས་ངོ་སྤྲོད་ཞུ་ཡ་བྱུང་ད་དེ་ནས་བྱས་བྱས་ནི་མུ་མཐུད་བྱས་ངོ་སྤྲོད་ཞུ་གི་ཡིན་ལ་ད་ང་ཚོའི་ལེ་ཚན་ནང་ལོགས་ལ་ཡང་ནམ་རྒྱུན་གཞི་བཟུང་བྱས་བྱས་བཞུགས་སྒར་ཁུལ་དུ་ཡོད་པའི་སེར་བྱེས་རྒན་མགོ་དར་བསོད་ནམས་དབང་ཕྱུག་ལགས་གདན་འདྲེན་ཞུས་ཡོད་རྒན་ལགས་ཡིན་པས་ན་ནང་པའི་ཚན་རིག་དང་ལྟ་གྲུབ་ཀྱི་ཐོག་ནས་ད་དེང་དུས་ཚན་རིག་ཟུང་འབྲེལ་གྱིས་ནི་ཉམས་ཞིབ་གནང་མཁན་གཅིག་དང་འདི་དང་འབྲེལ་ཡོད་ཀྱི་ཐོག་ནས་རྒན་ལགས་ཀྱི་ཕྱག་དེབ་ཁག་བཅས་འདུག་ཟེར་རྩོམ་སྒྲིག་གནང་ཡོད་རེད་ལ་ད་རིང་ང་ཚོའི་ལེ་ཚན་ནང་ལོགས་ལ་རྒན་མགོ་དར་བསོད་ནམས་དབང་ཕྱུག་ལགས་བསྐྱར་དུ་ཕེབས་པར་རྒན་ལགས་ལ་ཐུགས་རྗེ་ཆེ་ཞུ་གི་ཡིན། ཨོ་ཨོ་སྒྲོལ་དཀར་ལགས་ལགས་སོ་བཀྲ་ཤིས་བདེ་ལེགས་རེད། ལོང། ཨ་ནི་རྒན་ལགས་ད་དང་ཐོག་གོང་ལ་ངོ་སྤྲོད་ཞུས་པ་ནང་བཞིན་གྱི་ད་ད་རིང་གི་ལེ་ཚན་འདིའི་ནང་ལོགས་ལ། དྲན་པ་ཉེར་བཞག་སྒོམ་ཚུལ་ཞུ་ཡག་འདི་ནས་མུ་མཐུད་པས་ལུས་ཀྱི་དབྱིབས་ལ་ཆགས་པའི་གཉེན་པོ་བསྟེན་ཚུལ་ནས་བྱས་བྱས་ཨ་ནི་རྒན་ལགས་ཀྱིས་ང་ཚོར་མུ་མཐུད་བྱས་ངོ་སྤྲོད་གནང་རོགས་གནང་ཞུ་གི་ཡིན། ཨོ་ལགས་སོ་སྒྲོལ་དཀར་ལགས།

དབྱིབས་དེ་ཕར་ལྟ་དུས་ཀ་མཛེས་པོ་འདྲ་ཡོད་པ་ཡིན་ན་ཡང་དེ་ང་ཚོའི་མིག་ཡིད་ཀྱི་འཁྲུལ་སྣང་འདྲ་ཆགས་བསྡད་པ་མ་གཏོགས་ཕར་ཅིག་བཙལ་འགྲོ་བ་ཡིན་ན། ཅིག་མགོ་དང་རྐང་པ་ལག་པ་ཚང་མ་གཅིག་བསྡུས་ནས་ཆགས་བསྡད་པ་ཞིག་མ་གཏོགས་ཁོ་རང་ལུས་ཁོ་རང་སྒང་ལ། འདི་རེད་ཟེར་ཅིག་མཛུབ་མོ་བཙུགས་ས་གཅིག་རྩ་བ་ནས་རག་གི་མེད་བསྡད་པ་ཅིག་དེ་འདྲའི་གི་ཐོག་ནས་ཡང། སྒོམ་སྟངས་ཡོད་བསྡད་པ་ཅིག། ད་དཔེར་ན་ཡང། ཆགས་པའི་ཡུལ་གཅིག་གི་ལུས་དེ་རེག་བྱ་ལ་ཆགས་པ་ཡིན་པ་ཡིན་ན་དེ་གི་གཉེན་པོ་དེ་ལ། ལུས་རྣམ་པར་འབུས་གཞིགས་པ་དང། འབུས་གཞིགས་པ། འབུས་གཞིགས་པ། རྣམ་པར་འབུས་གཞིགས་པ། ད་འདི་ཚོ་དེ་ག་འདྲ་ཞིག་གོ་དགོས་ན་ངས་དེ་ཡག་པོ་ཤེས་མ་སོང། ལུས་དེ་འབུས་གཞིགས་པ་ཟེར་ལབ་པས་ན་དཔེར་ན། ང་ཚོའི་གི་ལུས་དེ་ལ་ཕར་ལྟ་དུས་ཀ་ནི་རེག་བྱ་འཇམ་པོ་ཡོད་པ། ཁ་དོག་དེ་བཟང་པོ་དང་རེག་བྱ་འཇམ་པོ་ཡོད་པ་འདྲ་བ་ཞིག་དེ་འདྲའི་ཅིག་གི་ཐོག་ནས་དེ་བྱས་པ་ཡིན་ན་ཡང་དེ་ཡི་ང་ཚོའི་གི་འཁྲུལ་སྣང་འདྲ་བ་ཅིག་ཡང་ན་ཉོན་མོངས་ཀྱི་དེ་འདྲའི་ཚོར་སྣང་རྙེད་བསྡད་པ་ཙམ་ཞིག་མ་གཏོགས། དངོས་གནས་བྱས་པ་ཡིན་ན་དེ་དེ་འདྲའི་རང་མེད་བསྡད་པ་ཅིག་གི་དེ་ཡི་དཔེར་ན་ང་ཚོའི་དཔེར་ན་ད་ནངས་འབུས་ཡི་གི་ཡི་གེ་དེ་འབུས་ཟེར་དེ་འདི་རེད་དོ།

དེ་ལས་ལུས་ཀྱི་ལུས་ཀྱི་ངོ་བོ་ག་རེ་ཡིན་པ་དེ་མཚན་ཉིད་ཁོ་རང་གི་རང་བཞིན་དངོས་གནས་ག་རེ་ཡིན་པ་དེ་ལ་ལྟ་དེ་ལ་གནས་དགོས་རེད། དེ་འདྲའི་བྱས་པ་ཡིན་ན་རབ་འབྱོར་ད་བྱང་ཆུབ་སེམས་དཔའ་སེམས་དཔའ་ཆེན་པོ་དང་གང་གི་ཚེ་དུར་ཁྲོད་ནང་ལ་མི་རོ་བོར་ཤི་ནས་ཞག་དྲུག་ལོན་པ་ཤི་ནས་ཞག་བདུན་ལོན་པ་ད་དེ་རོ་དེ་ཚོ་དེ་བྱ་རོག་དེ་ཚོ་གིས་ཟ་བཞིན་འདུག་པ་ཨ་ནི་གོ་བོ་དང་ཆུན་ལག་དང་བྱ་རྒོད་དང་ལྕེ་སྤྱང་དང་སྤྱང་ཀི་དང་ཝ་དང་ཁྱི་དག་གི་སྲོག་ཆགས་ཀྱི་རིགས་གང་ཡིན་རུང་བ་རྣམ་པ་སྣ་ཚོགས་དང་ཟ་བཞིན་འདུག་པ་དང་མཐོང་བ་ཡིན་པ་ཡིན་ན། ད་ནི། ད་དེ་ལུས་འདི་ཡང་འདི་ལྟ་བུའི་ཆོས་ཅན་ང་རང་གི་ལུས་དེ་ཡང། ད་ཕ་གའི་དུར་ཁྲོད་ནང་ལ་གཡུགས་བསྡད་པའི་རོ་དེ་སྐྱིད་པ་སྐྱིད་རྐྱང་ཅིག་ངའི་ལུས་འདི་ཡང་དེ་ལྟ་བུ་དེ་རེད་བསམ་པ་ཅིག་བྱས་པ་ཡིན་ན། འདི་ལྟ་བུའི་རང་བཞིན་ཅན། སང་ད། ཨ་ནི་དེ་འདྲ་བྱས་པ་ཡིན་ན་སོ་སོའི། དེའི་གི་ཆགས་པ་དེ་ཚོ་ད་དྲག་འགྲོ་གི་རེད།

ད་ཁ་ས་གོང་དུ་ཞུ་ཡས་དེ། ཚོར་བ་དྲན་པ་ཉེར་བཞག་གི་ད་མཚམས་སྦྲེལ་དེ་ཡོད་རེད། དེ་གི་ད་ད་ན་རྒྱབ་རྟེན་གྱི་ཁུངས་འདྲ་པོ་དེ་ཚོར་བ་དྲན་པ་ཉེར་བཞག་དེ་གསུངས་ནས་དེ་གི་ད་རྒྱབ་རྟེན་གྱི་ཁུངས་འདྲ་པོ་གཅིག་དེ་ལ་ནི་མངོན་པ་མཛོད་ཀྱི་ལུང་དེ་དྲངས་ནས། དེ་ནང་ལོགས་ལ་ད། མི་རྣམས་ཀྱི་ད་སེམས་ཅན་འཁོར་བ་དེ་ཚོ་འཁོར་བ་ལ་འཁོར་ནས་ཚོར་བ་ལ་ད་མངོན་པར་ཞེན་ནས་ཚོར་བ་ལ་ཆགས་པ་བྱེད་ནས་བསྡད་སྟངས་ཀྱི་ཚུལ་ད་དེ་འདྲས་བྱེད་ནས་འཁོར་བ་ལ་འཆིང་བསྡད་ཀྱི་ཡོད་རེད་གསུང་ཡས་ཀྱི་ཚབ་འདྲ་པོ་བྱེད་ནས་ཚོགས་པའི་དབང་གི་ཕྱི་མ་གསུམ་བསལ་ཏེ། ད་ལྟའི་ཁ་ས་དེའི་གོང་དང་འགྲེལ་བཤད་ཞུས་ཚར་བ་དེ་ཆད། ད་དེའི་གོང་གི། གྲལ་མ་ཉིས་བརྒྱ་བསྒོམས་པའི་གནད་ཀ་ས་ད། གྲལ་མ་ཉིས་བརྒྱ་དེ་ལ་ད་རྨི་ལྟས་འདྲ་བ་གཙོ་བོ་བཞི་ཡོད་པའི་ནང་ལོ་ནི། གཉིས་པ། ཚོགས་པའི་གྲལ་མ་ཉིས་བརྒྱ་བསྒོམ་ཚུལ་དེ་ཆད། ད་དེ་ཡིན་ཆད་དེ། ཚོར་བ་དྲན་པ་ཉེར་གཞག་སྒོམ་ཚུལ་དང་དེ་དེའི་གི་རྣམ་གཞག་འདྲ་བ་དེ་གསུངས་ཚར་བའི་རྗེས་ལ་ཡང་ས་མིང་གསུམ་པ་དེ། ད་ནི་ད་སེམས་དྲན་པ་ཉེར་གཞག་སྒོམ་ཚུལ་ཟེར་དེ་ག་ལ་སླེབས་ཡོང་གི་ཡོད་རེད། ད་འདིའི་རྗེས་འདི། སྤྱིར་བཏང་བྱས་ན་ནང་པ་སངས་རྒྱས་པའི་ཆོས་ལྷག་པར་དུ་ད་ཕར་ཕྱིན་དང་དབུ་མ་དེ་ཚོའི་ནང་ལོགས་ལ་མང་ཆེ་བ་ད། གསུམ་པ་དེ་དང་འབྲེལ་བ་ཡོད་བསྡད་པ་ཅིག་རེད་ག་རེ་རེད་ཟེར་ན། གཙོ་བོ་སེམས་ཡར་རྒྱས་གཏོང་ཡག་གི་ཐབས་ཤེས་ཡོད་བསྡད་པ་སེམས་རང་གི་རྣམ་གཞག་ལ་ལྟོས་ཏེ

ད་དེའི་ནང་ལོགས་ནས་དཔེར་ན་སྐབས་འདི་སེམས་དྲན་པ་ཉེར་གཞག་སྒོམ་ཚུལ་ཟེར་དུས་ག་ལ་ད་འདིའི་ནང་ལོགས་ན་འགྲེལ་བཤད་རྒྱག་ཡོང་དུས་ག་ལ། སེམས་དེ་ད་གཞི་རྩའི་ཆ་ནས་སྐད་ཅིག་སྐད་ཅིག་གིས་ད་འཇིག་པའི་ཆོས་ཅན་མི་རྟག་པའི་རང་བཞིན་ཡིན་པ་ལ། ད་དེ་འདྲ་བོ་དེ་འཇིག་པའི་ཆོས་ཅན་གྱི་རང་བཞིན་དེ་ལྟ་ལུགས་ཏག་ཏག་གང་འདྲ་ཞིག་ལྟ་དགོས་རེད་ཟེར་དུས་ག་ལ། སྤྱིར་བཏང་ནི་ཁོ་གསལ་རིག་གི་མྱོང་བའི་བདག་ཉིད་ཅིག་ཡིན་པ་ལ་གཅིག། ཐོགས་པ་མེད་པའི་ཆོས་ཅིག། ཁོ་རང་རང་བཞིན་དྭངས་གསལ་བའི། རྒྱུན་གྱི་ཆ་ནས་བཤད་འགྲོ་ན་ཁོ་ཅིག་གཏན་མེད་འདྲ་བ་ཆགས་འགྲོ་རྒྱུ་དེ་འདི་གས་མེད་བསྡད་པ་རྒྱུན་མཐུད་ནས་འགྲོ་བསྡད་མཁན་གྱི། རྣམ་པ་ཅིག་ཡོད་བསྡད་པ་ལ། ད་འདི་ཡི། འགྲེལ་བཤད་ངོ་མ་འདྲ་བ་དེ་ཁོ་འོད་སྲུང་གི། མདོ་ཟེར་རྒྱུ་རེད་ད་འདི་གས། ལེའུའི་ནང་ལོགས་ལ་ད་འདི་གས་འོད་སྲུང་གིས་ཡར་སངས་རྒྱས་བཅོམ་ལྡན་འདས་ལ་དྲི་བ་ཞུས་པའི།

འདི་སྐད་ཅིག་སྐད་ཅིག་གིས་འགྱུར་འགྲོ་ཡག་ཅིག། རེད་རེད་རེད། འཇིག་པའི་ཆོས་ཅན་མི་རྟག་པའི་རང་བཞིན་སྐད་ཅིག་གཅིག་ཀྱང་མི་གནས་པ་དེ་འདྲའི་ཅིག། རྒྱུན་མཐུད་ཀྱི་རང་བཞིན་ཞིག་དེ་འདྲ་ཅིག་ཡོད་རེད། འདི་འགྲོ་ཀ་ལ་ང་ཚོས་ག་རེ་ང་རང་ཚོའི་ནང་ཆོས་རང་གི་ཐོག་ནས་དང་དེང་སང་གི་ང་རང་ཚོའི་ནང་པའི་གི་ལྟ་གྲུབ་རང་གི་ཐོག་ནས་གོ་བ་ལེན་སྟངས་ངས་ང་རང་གི་རྟོགས་སོ་ཅི་འདི་གོ་བ་ཏག་ཏག་ཞིག་རང་དབུས་ན་མེད་ན་དྲན་དྲན་འདུག་རྒྱུ་མཚན་ག་རེ་རེད་ཟེར་ན། དཔེར་ན། སེམས་ཟེར་ཡག་ཅིག་འོད་གསལ་བ་ཅིག་ཡོད་རེད། ད་དེ་སྐྱེ་བ་སྔ་མ་ནས་ཚེ་འདི་ལ་འོངས། ཚེ་འདི་ནས་ཚེ་ཕྱི་མ་ལ་འགྲོ་གི་རེད་ཟེར་དུས་ཀ་ལ། ང་རང་ཚོའི་ཀ་རའི་ཚོགས་ནང་ལ་ག་རེ་ཡོད་རེད་ཟེར་ན། སེམས་ཟེར་མཁན་ཅིག་འོད་གསལ་བ་ཅིག་རང་བཞིན་གྱིས། ཁོ་བར་སྐབས་ལ་རྒྱུན་མཐུད་ནས་འདོད་ཆགས་ཞེ་སྡང་ཉོན་མོངས་ལ་སོགས་པ་དེ་ཚོ་དང་གཅིག་ཏུ་འགྲོ་བསྡད་ཀྱི་ཡོད་ན་ཡང། འདི་འདི་དེ་ལ་སེམས་ཟེར་མཁན་ཅིག་འོད་གསལ་བའི་རང་བཞིན་ཅན་གྱི། རྒྱུན་མཐུད་ནས་འགྲོ་བསྡད་མཁན་ཅིག།

མྱོང་བ་ཅིག་གནས་ཚུལ་ཅིག་རག་གི་ཡོད་པ་ཅིག་ལ་བསམ་བློ་གཏོང་དགོས་ཀྱི་རེད། མ་གཞི་མ་གཏོགས་ང་ཚོའི་ཁོ། ཆ་ཤས་ཞེ་དྲག་པ་མང་པོ་ཅིག་སེམས་ཀྱི་རྣམ་བཞག་ཆ་ཤས་ཞེ་དྲག་པ་མང་པོ་ཅིག་འགྱུར་བསྡད་པ་ཙམ་མ་གཏོགས་གཞི་རྩའི་ཆ་ནས་ཅིག་མི་འགྱུར་བ། ནམ་མཁའ་དང་མཚུངས་པ་སེམས་གསལ་རིག། དེ་ཅིག་མི་འགྱུར་བ་ཁོ་རང་ཁོ་རང་སྔ་མ་ནས་འགྲོ་བསྡད་མཁན་རྒྱུན་མཐུད་ནས་འགྲོ་བསྡད་མཁན་ཅིག། གསལ་རིག་གི་མྱོང་བ་ཅིག་བསམ་བློ་བཏང་པ་ཡིན་ན་འདི་རྩ་བའི་གོ་བ་ལས་ད་དེ་ད་ལྟ། ཧིན་རྡུ་ཚོས་བཞག་ཡས་ཀྱི་བདག་དེ་འདྲ་བོ་ཅིག་ཆགས་འགྲོ་གི་ཡོད་རེད། དེ་ཚོ་དེ་གཉིས། ད་ག་རང་ཁྱད་པར་ཆེན་པོ་ཡོད་རེད།

སེམས་དེ་ཉོན་མོངས་པའི་དབང་དུ་འགྲོ་དུས་ག་ལ་ད་ནི་ཉེས་དམིགས་ག་རེ་ཡོད་དང་མེད། ད་དེ་ལ་བརྟེན་ནས་ནི་འབྲས་བུ་ག་འབྲས་བུ་དག་ཁོ་རང་གི་ལ་ད་སྡིག་པ་མི་དགེ་བའི་ལས་འདྲ་བ་རྣམ་པ་སྣ་ཚོགས་བསགས་ཀྱི་ཡོད་པ་ཡིན་ཚེ་འབྲས་བུ་ག་འདྲ་ཡོང་གི་ཡོད་མེད། ད་དེ་འདྲའི་གི་ཐོག་ནས་སེམས་ལ་ལྟོས་པའི་སེམས་ཁོ་རང་གི་རང་བཞིན་དང་ངོ་བོ་ལ་བརྟགས་པ་དང་དེ་ལ་ལྟོས་ནས་སེམས་ཁོ་རང་གཤིས་ཀྱི་མཚན་ཉིད་ལ་སོགས་པ་དེ་འདྲའི་གི་ཐོག་ནས་བལྟས་པ་ཡིན་པ་ཡིན་ན་ལྟོས་དེ་འདྲའི་གི་ཐོག་ལ་དང་པོ་ཐོས་པ་བྱས་ད་ནི་དེའི་དོན་ལ་བསམ། དེ་ནས་སྒོམ་དེ་འདྲ་བྱས་པ་ཡིན་ན་ད།

སངས་རྒྱས་བཅོམ་ལྡན་འདས་ཀྱིས་འོད་སྲུང་གི་མཚན་ནས་བོས་ཏེ་འོད་སྲུང། ཟེར་བ། སེམས་ནི་སྡུག་བསྔལ་ཐམས་ཅད་སྐྱེད་པར་བྱེད་པའི་ཕྱིར་མི་མཛའ་བ་དང་མཚུངས། ང་ཚོས་བསམ་བློ་བཏང་མ་ཤེས་ན་སེམས་དེ་སྡུག་བསྔལ་ཐམས་ཅད་སྐྱེད་ཡག་གི་རྒྱུ་འདྲ་བོ་ཅིག་སེམས་ཁོ་རང་རང་གིས་སྡུག་བསྔལ་ཐམས་ཅད་སྐྱེད་པ་ཞིག་རེད། དེ་ཡིན་དུས་ག་ལ་ང་ཚོས་མི་མཛའ་བ་དང་མཚུངས། ང་རང་ཚོས་ད་མཛའ་བ་ཟེར་དུས་ག་ལ་དགའ་བ་དང་ཡག་པོ་ཡིན་པ་དང་མཛེས་པའི་རང་བཞིན་སྐྱེ། ད་སྡུག་བསྔལ་སྐྱེ་བའི་རྒྱུ་ཆགས་སོང་ན་མི་མཛའ་བ་ཆགས་འགྲོ་གི་ཡོད་ཙང་འདི་ཅུང་མཚུངས་པ་ཡོད་རེད།

འོད་སྲུང་སེམས་ནི་མི་གཙང་བ་ལ་གཙང་བར་འདུ་ཤེས་པའི་ཕྱིར། སྦྲང་མ་སྔོན་པོ་དང་མཚུངས་སྦྲང་མ་སྔོན་པོ་དང་མཚུངས་ང་ཚོའི་སེམས་མི་གཙང་བ་ལ་གཙང་མར་འདུ་ཤེས་པ་བལྟས་པ་ཡིན་པ་ཡིན་ན་སྦྲང་མ་ང་ཚོའི་སྦྲང་མ་སྔོན་པོ་དང་མཚུངས་སྦྲང་མ་སྔོན་པོ་དེ་མི་གཙང་བ་ཡིན་པ་ལ་གཙང་བ་གྱིས་ང་ཚོས་བལྟས་པ་ཡིན་ན་སྦྲང་མ་སྔོན་པོ་དང་མཚུངས། འོད་སྲུང་སེམས་ནི་གནོད་པ་རྣམ་པ་མང་བ་བྱེད་པའི་ཕྱིར་རྒོལ་བ་དང་མཚུངས

སེམས་ཟེར་མཁན་འདི་གི་ཐོག་ལ་ལྟ་སྟངས་དང་སེམས་ཟེར་མཁན་འདི་གི་ཡར་ངོ་དང་འགྲོ་ལུགས་འདྲ་དང། ང་རང་ཚོའི་ཉིན་རེ་ཉིན་རེ་གི་འཚོ་བ་བདེ་སྡུག་ནང་ལ་ཅིག་འཁྲུལ་སྣང་འདྲ་མི་འདྲ་སྐྱེས་སྡུག་བསྔལ་འདྲ་མི་འདྲ་སྐྱེས་བསྡད་ཡ་དེ་ཚང་མ་ལོགས་ཤིག་ལ་ཟླ་བ་གཅིག་ནས་གང་ཟག་གཅིག་དང་ཡང་གཅིག་རྒྱུ་རྐྱེན་གཅིག་གིས་བསྐྲུན་བཞག་པའི་བཟོ་འདྲ་དང་དེ་བསམ་བློ་བཏང་རྒྱུ་དེ་མ་ཡིན་པ་ཅིག་གཙོ་བོ་ནང་ལ་གཙོ་བོ་དེ་གང་ཟག་རང་རྒྱུད་ཀྱི་སེམས་རང་གི་བསམ་བློ་བཏང་སྟངས་ཅིག་གི་ཐོག་ནས་འབྲེལ་བ་ཆེན་པོ་ཡོད་བསྡད་པ་ཅིག་དེ་རང་ལ་ཁ་ཕྱོགས་བསྐོར་ནས་བསམ་བློ་བཏང་སྟངས་དེ་ག་ཚད་ཀྱི་ཡར་རྒྱས་ཕྱིན་པ་ཡིན་ན

ཞེས་ཟེར་ནས་དང་རྩྭ་རྩེ་ཟེར་བ་ན་གཞི་རེད་ཅེས་ནས་དཔེ་འདི་ཚོ་ལ་རྒྱག་ནས་བསམ་བློ་བཏང་པ་ཡིན་ན་རང་ཉིད་རང་ལ་མང་པོ་བཏང་རྒྱུ་ཡོད་ས་རེད་ད་ལྟ་འགྲོ་ག་ལ་དེ་ཡིན་ཆད་དེ། སེར་ཐེབས་མ་ཉེས་ཡོད་དགོངས་ཚུལ་དེ་བྱས། ལོང། ད་ཡིན་ནའི་རྒན་ལགས་ད་འདི་འདུག་སེ་འགྲེལ་བཤད་ཅིག་བསྐྱོན་སོང་ང་རང་ཚོ་བོད་པའི་ནང་ལོག་ནས་འདི་གས་ལ་གི་སྣང་ཆུང་ཤོར་གི་ཡོད་པ་ཅིག་ད་ཡིན་ནའི་ལས་ང་རང་ཚོ་ནང་ཆོས་སློབ་སྦྱོང་བྱས་པའི་བརྒྱུད་རིམ་ནང་ལོག་ལ་ནི་རིམ་པས་འདི་གས་ཅིག་ད་ཞིབ་ཚགས་པོ་ཅིག་གིས་སྤྱིར་བཏང་གི་ང་རང་ཚོས་ད་ཁྱིམ་པའི་འཚོ་བའི་ནང་ལོག་ལ་ཡིན་པས་ན་དེ་འདྲས་ཀྱི་སློབ་སྦྱོང་གི་ཡང་གཏིང་ཟབ་པའི་སློབ་སྦྱོང་བྱེད་ཡག་ཅིག་གོ་སྐབས་ཡོད་མ་རེད། ད་ལྟ་བྱས་ཙང་ཕྱག་དེབ་འདི་ནི་འདུག་སེ་རྩོམ་སྒྲིག་རྣམ་པ་འདིའི་ཐོག་ནས་མང་པོ་ཅིག་ལ་ད་གོ་སྐབས་གསར་པ་ཅིག་གཏིང་ཟབ་པའི་སློབ་སྦྱོང་བྱེད་ཡག་གི་གོ་སྐབས་ཅིག་ཡོང་གི་ཡོད་རེད་བསམས་པས་ལ་དེ་གས་ཀྱི་ནི་དཔེ་དང་ད་མང་པོ་ཅིག་གི་དཔེ་མཚོན་མང་པོ་ཅིག་གི་ཐོག་ནས་ནི་གནས་ལུགས་འགྲེལ་བཤད་ཅིག་གི་བསྐྱོན་པའི་ཐོག་ནས་རྒྱུས་མངའ་བྱེད་བདེ་པོ་ཅིག་གོ་བདེ་པོ་ཅིག་དེ་འདྲས་ཀྱི་ཕན་ཐོགས་ཅིག་ཡོང་གི་ལ་དེའི་ནང་ལོག་ནས་དངོས་གནས་གཏིང་ཟབ་པའི་སློབ་སྦྱོང་བྱས་པ་ཡིན་ན། སེམས་དེ་འགྱུར་བ་འགྲོ་ཡ་ཡོད་པ་ཅིག་ཤེས་རྟོགས་ཐུབ་པའི་ཐོག་ནས་ནི་སྡུག་བསྔལ་གྱི་ཆ་དེ་གས་སྤངས་བྱས་ནི་སེམས་ཞི་ལྷོད་པོ་ཅིག་ལ་གནས་ཐབས་ཀྱི་ཐོག་ལ་ཏན་ཏན་ཕན་ཐོགས་ཅིག་ཡོང་གི་རེད་ད། ཅིག་ནུབ་ཕྱོགས་པ་ཞུ་ནའི་རེད་ཕྱི་རྒྱལ་གྱི་ནི་ནང་ཆོས་སློབ་སྦྱོང་བྱས་པའི་སྐབས་ལ་ཡིན་པས་ནི་ཁོང་ཚོར་དེ་འདྲ་ཅིག་གི་གོ་སྐབས་ཅིག་བྱུང་ཡོད་རེད་ང་རང་ཚོ་ཡིན་པས་ནི་རྒྱུན་དུ་ནས་ཡང་དད་པ་དང་རྨོངས་དད་དང་ད་ཚང་མ་མཉམ་དུ་ཅིག་འདྲེས་བྱས་བྱས་ཡོང་དུས་ག་ནས་ཡང་འདི་ནང་ལོགས་ལ་ནི་སྙིང་པོ་འདིའི་སློབ་སྦྱོང་བྱེད་ཡ་ལ་ཡང་ཐག་རིང་རུ་ཕྱིན་བསྡད་པའི་རྣམ་པ་ཅིག་རྒན་ལགས་ག་འདྲ་གཟིགས་ཀྱི་ཡོད་ན། རེད་དེ་འགྲོ་གི་ལ་དེ་ཡག་པོ་གསུངས་སོང་ད་ལྟ་དེ་ང་ཚོས་དེ་རེད་འདུག་ད་ང་ཚོའི་དད་པ་དེ་ཤུགས་ཆེན་པོ་ཡོད་པ་བྱས་ཨ་མཆིས་སངས་རྒྱས་ཀྱི་གསུང་དང་ང་ཚོའི་བོད་ཀྱི་ད་སྐྱེས་བུ་དམ་པ་དེ་ཚོ་གི་གསུང་རེད་ཟེར་གྱི་འདུག་ག་ནི་ང་ཚོ་བོད་པ་ཚང་མའི་གི་མི་གཙོ་ཆེ་ཁོ་བོད་སྐད་ལ་དད་པ་དེ་ཡོད་ཚར་བ་ཡིན་འདུག་ག་ལ་ད་དེ་དེ་ཡོད་ཀྱི་རེད་བསམ་ལེ་དད་པ་དེ་གི་ཕོ་ཡིག་ཤག་ཤག་ཅིག་བཟོ་བྱས་འདུག་ག་ལ་དེ་ནས་དེ་གི་བྲོ་བ་དེ་ཚོ་རྙེད་ཐུབ་གི་ཡོད་ས་མ་རེད། དངོས་གནས་ནུབ་ཕྱོགས་པ་དེ་ཚོ་ལ་དེ་སྔའི་ལ་དད་པ་དེ་རྨོངས་དད་དེ་མེད་པ་ཡིན་པ་ཡིན་ཙང་ད་ནི་ཁོང་ཚོའི་གི་ལྷོ་གཞུག་འདྲ་བ་ཅིག་སེང་ཁོ་རང་གི་དངོས་གནས་གི་ད་དེ་ལ་གོ་རྒྱུ་འདྲ་བ་ཅིག་ད་དེ་ལ་དངོས་གནས་བྲོ་བ་འདྲ་ཞིག་ག་རེ་ཡོད་ན་དྲན་ནས་སྦྱངས་ནས་སོང་ནོ་ད་ཡང་ཁོ་རང་གི་ཐོག་ནས་ཅིག་ནུས་པ་འདྲ་ཞིག་ཨ་ཐོན་མ་དེ་ལྟ་ཡི་འདུག་ག་ལ་དེ་འདི་གི་ལས་ཀ་བྱེད་གི་ཡོད་པ་ཅིག་ཁོང་ཚོའི་གི་ཧ་གོ་ཞིག་འདུག་བ་དེ་ང་ཚོའི་བོད་པའི་གི་འདི་བྲོ་བ་དེ་ཏོག་ཙམ་ཞིག་ལྷོ་པ་དེ་ང་ང་ཚོའི་ཤུལ་ལ་ཏོག་ཙམ་ཞིག་ད་ནི་འགྲོ་ག་ལ་སོང་མ་ནས་ཅིག་ནས་གཏིང་ཟབ་པོ་རྒྱག་མ་ཐུབ་པ་བྱས་དད་པ་ནི་ཡོད་བསྡད་པ་བྱས།

དོན་སྙིང་ཆེན་པོ་ཡོད་བསྡད་པ་ཅིག་རྒྱལ་ཚོགས་འགྲོ་ག་ལ་འདས་ཚོགས་འདྲ་དོན་གནད་གལ་ཆེན་པོ་རེད། ཞུས་བཟང་གིས། ད་ཡིན་ནའི་ཕྱག་དེབ་འདི་འདྲས་ཅིག་ནི་ཕྱོགས་སྒྲིག་གནང་པ་དེའི་ཐོག་ནས་ད་ང་རང་ཚོ་ནི་བོད་ཡིག་གི་ཐོག་ནས་ནང་ཆོས་སློབ་སྦྱོང་གནང་མཁན་ཅིག་ཡིན་པས་ན། སྟབས་བདེ་པོ་ཞེ་དྲག་ཅིག་གི་ཕྱག་དེབ་ཅིག་ད་ཡིན་ནའི་རྒན་ལགས་དེ་གའི་ལ་རྒན་ལགས་ཀྱིས་ང་ཚོར་འདུག་སེ་འགྲེལ་བཤད་ཅིག་གནང་གི་ཡོད་རེད། དེ་འདྲས་ཅིག་གནང་པས་ན་ཡང་དེ་བས་གོ་བདེ་རུ་འགྲོ་ཡག་དང་དེ་གའི་གི་ཐོག་ལ་གཏིང་ཟབ་པའི་སློབ་སྦྱོང་བྱེད་ཡག་ཐོག་ལ་སེམས་ཤུགས་གསར་པ་ཅིག་གིས་སླེབ་ཀྱི་སེང་པི་རྒན་ལགས་མུ་མཐུད་བྱས་ཡང་འགྲེལ་བཤད་གནང་རོགས་གནང་ད་ད་འདས་འདིའི་མཚམས་འདི་ནས། ཨོ་རེད་འགྲོ་གི། ད་དེ་ནི། དྲན་པ་ཉེར་བཞག་ནང་ལོགས་ལ་ད། བཞི་བ་དེ་རེད། ཆོས་དྲན་པ་ཉེར་བཞག་སྒོམ་ཚུལ་དེ། ཆོས་དྲན་པ་ཉེར་བཞག་སྒོམ་ཚུལ་དེ་གསུངས་ཡོད་དུས་ཀ་ད་ངའི་ལ་ཡག། ཀ་འདི་ཆོས་ཆོས་ཟེར་ཡ་དེ་ག་འདྲ་ཅིག་ལ་ཡག་དགོས་རེད་ཟེར་ཚུལ་ཀ་ནི། ད་ནི། ད་གོང་དུ་ཚོར་བ་དེ་འགྲོ་ཚར་བ་ཡིན་ད། ད་ཚོར་བར་མ་གཏོགས་པའི། སེམས་བྱུང་དང་ལྡན་མིན་འདུ་བྱེད་རྣམས་ལས།

ཡང་དགེ་བའི་ཆོས་མངོན་པར་འདུ་བྱས་པས་རྟག་པར་ལྟ་བར་ཡང་མི་ལྟུང་མི་དགེ་བའི་ཆོས་སྤངས་ཡང་ཆད་པར་ལྟ་བར་ཡང་མི་ལྟུང་སྟེ། གང་ལ་ཆད་པར་མེད་ཅིང་རྟག་པར་མེད་པ་དེ་ནི་བྱང་ཆུབ་སེམས་དཔའི་རྟག་པ་དང་ཆད་པ་ཡོངས་སུ་སྤོང་བའི་དབུ་མའི་ལམ་མོ་ཞེས་འདུག་ག་ནི། ད་ང་ཚོས་མི་རྟག་པ་ལ་མི་རྟག་པའི་འདུ་ཤེས་ནི་རྟག་པར་མ་ལྟ་བ་བྱས་དགེ་བ་ལ་དགེ་བའི་འདུ་ཤེས་མི་དགེ་བ་ལ་མི་དགེ་བའི་འདུ་ཤེས་དགོས་རེད་མ་གཏོགས་མི་དགེ་བ་ལ་དགེ་བ་དང་རྟག་པ་ལ་མི་རྟག་པ་ལ་རྟག་པ་དང་འདུག་སེ་བྱས་ན་ད་ལོག་པ་ཆགས་འགྲོ་གི་ཡོད་ཙང་དེ་གནས་ལུགས་དང་ཚུལ་བཞིན་དུ་མཐུན་པ་ཅིག། གང་མི་ནི་བསམ་བློ་བཏང་བ་ཡིན་ན་ད་དེ་ཚང་མ་ལོག་ནས་དབུ་མའི་ལམ་མ་ཟེར་ན་ད་གང་ལྟར་རྟག་ཆད་གཉིས་ཀྱི་མཐའ་རུ་མ་ལྷུང་བ་ཅིག་ཆགས་འགྲོ་རེད་ཟེར་གི་ད་ཁུངས་དེ་བསྒྲགས་ནས་ད་མདོར་ན་ཟེར་བ། ད་དཔེར་ན་གོང་དུ་ད་དྲན་པ་ཉེར་བཞག་གི་དོན་ཚན་བཞི་གཙོ་བོ་དེ་ཡང་དམིགས་རྟེན་བཞི་གི་ཐོག་ནས་ཨ་ནི་ལུས་ཚོར་བ་སེམས་ཆོས་བཞི་གི་ཐོག་ནས་བཤད་ཀྱི་འདུག་ག་ནི་ད་ལུས་དེ་གཙང་བར་འཛིན་པའི་གཉེན་པོ་དེ་ལ་ཕྱི་དང་ནང་གི་ལུས་དེ་གའི་རང་གི་མཚན་ཉིད་མི་གཙང་བར་བརྟགས་པའི་དྲན་ཤེས་དང། ད་ཚོར་བ་ལ་སྦྱར་ཡོང་དུས་ག་ནི་ཟག་བཅས་ཀྱི་ཚོར་བ་བདེ་བར་འཛིན་པའི་གཉེན་པོ་དེ་ལ་ཕྱི་ནང་གི་ཚོར་བ་སྡུག་བསྔལ་དུ་རྟོགས་པའི་དྲན་ཤེས་དེ་དགོས། སེམས་རྟག་པར་འཛིན་པའི་གཉེན་པོ་དེ་ལ་ཕྱི་ནང་གི་སེམས་སྐད་ཅིག་མར་རྟོགས་པའི་དྲན་ཤེས་དེ་དགོས། ཆོས་བདག་ཏུ་འཛིན་པའི་གཉེན་པོ་དེ་ལ་ཕྱི་ནང་གི་ཆོས་ཀུན་བདག་མེད་པར་རྟོགས་པའི་དྲན་ཤེས་དེ་དགོས། དེ་འདྲ་ཡིན་དུས་ག་ལ་ད། དཔེར་ན། གང་ཟག་ཅིག་ཞེ་སྡང་ཁོང་ཁྲོ་ཤུགས་ཆེ་སྐྱེ་གི་བསྡད་མཁན་ཅིག་ཡིན་པ་ཡིན་ན་དེ་གི་གཉེན་པོ་ལ་ཡང་བྱམས་པ་སྒོམ་དགོས་པ་དང། སྒྲིབ་པ་ཤུགས་ཆེན་པོ་ཡོད་བསྡད་མཁན་ཅིག་ཡིན་པ་ཡིན་ན། སྒྲིབ་པ་དང་མ་སོང་ནས་སེམས་དང་ལ་མ་དམིགས་པ་འདྲ་ཞིག་མ་ཐིབས་བསྡད་མཁན་འདྲ་བ་ཡིན་པ་ཡིན་ན་དེ་གི་གཉེན་པོ་ལ་རྟེན་འབྲེལ་སྒོམ་འགོག་རེད་དེ་ང་རྒྱལ་ཤུགས་ཆེན་པོ་ཡོད་པ་ཡིན་ན་དེའི་གཉེན་པོ་ལ་དེ་ནི་འཇིག་རྟེན་གྱི་ཁམས་ཀྱི་རབ་དབྱེ་དེ་ཚོ་བསྒོམས་པ་ཡིན་པ་ཡིན་ན་དེ་ནི་ཆགས་སྡང་རྨོངས་གསུམ་དེ་ཡང་དེ་འདྲིའི་ལ་མ་མགོ་གནོན་ཐུབ་པ་ཅིག་ཡོང་གི་རེད་དེ་འདྲི་ཡིན་པ་ཡིན་ཙང་ད་གཙོ་བོ་དེ་ལུས་མི་གཙང་བ་སོགས་སྒོམ་པའི་སྐབས་སུ་སྐྱབས་དེ་ད་ནན་པོ་འདྲ་ཅིག་ཡང་གསུངས་ཡོང་གི་འདུག་ག་རེ་ཟེར་ན་དཔེར་ན་གོང་དུ་དྲན་པ་ཉེར་བཞག་བཞིའི་ནང་ལོགས་ནས་ད་ལུས་མི་གཙང་བ་སྒོམ་པའི་སྐབས་སུ་ཨ་འདྲ་ཞིག་དགོས་ཀྱི་འདུག་སྒོམ་པའི་སྐབས་སུ་ང་ཚོས་གང་ཟག་དེ་ཚོ་ལ་མུ་མཐུད་ནས་སྒོམ་མ་ཐུབ་པ་བྱེད་ད་དེ་ལ་འགལ་རྐྱེན་བར་ཆད་མང་པོ་ཡོད་པ་ཡིན་ཙང་དེ་གི་ནང་ལོགས་ལ་དཔེར་ན། ལེ་ལོ་ལ་སོགས་པ་ད་གི་སྒོམ་སྙིང་མ་འདོད་པ་དེ་འདྲི་གི། སྐྱོན་དང་ཉེས་པ་དེ་འདྲི་ཡོང་པའི་སྐབས་སུ་ད་དེ་གི་གཉེན་པོ་ལ། ཨ་ནི། འདུན་པ་ལ་སོགས་པ་དེ་འདྲི་ཡི་གཉེན་པོ་བསྟེན་དགོས་པའི་ཚུལ་དེ་མངོན་པ་ཀུན་བཏུས་ནང་ལོགས་ལ་ཡང་གསུངས་ཡོང་གི་འདུག་ཟེར་དུས་ག་ནི་དེ་གོང་དེ་ལ་གསུངས་ཡ་མང་ཆེ་བ་མདོ་ཁུངས་སུ་དྲངས་ད་ད་ལྟ་བསྟན་བཅོས་ཁུངས་སུ་དྲངས་ཡོང་དུས་ག་ལ་མངོན་པ་ཀུན་བཏུས་ནང་ལོགས་ལ་ཨ་ནི་དེ་འདྲི་གི། དྲན་པ་ཉེར་བཞག་སྒོམ་ཡོང་དུས་ག་ལ་སྒོམ་སྙིང་མ་འདོད་པའི་སྐྱོན་དེ་བར་ཆད་མང་པོ་གསུངས་ཡོད་དུས་ག་ལ་ད་དེ་ཚོ་ལ་ཕར་སྤང་ཡས་དེ་ག་རེ་ག་རེ་དགོས་རེད་ཟེར་དུས་ག་ལ། ད་ཡང་སྒོམ་པ་ལ་ག་རེ་དགོས་རེད་ཟེར་དུས་ག་ནི་འདུན་པ། བརྩེ་འདུས། རྩོལ་བ། སྤྲོ་བ། མ་འཐེན་པ་དང། ཕྱིར་ནུར་བ་མེད་པ་དང། དྲན་པ་དང་ཤེས་བཞིན་བག་ཡོད་པ་ད་ང་ཚོས་ལས་ཀ་ག་རེ་བྱས་ན་ཡང་དེ་ལ་སྤྲོ་བའི་སེམས་དགོས་རེད་ཟེར་དེ་ལ་བརྩོན་འགྲུས་རེད་ད་མུ་མཐུད་ནས་ལས་ཀ་དེ་འབྲས་བུ་ཡག་པོ་ཞིག་ཐོན་པ་ལ།

དེ་ཚོ་ལ་ལྟ། དགོངས་དགོངས་རེད་ས། ད་དེའི་དགོངས་ཡོད་དོ་ག་ནས་དཔེར་ན་ཡིད་ལ་མ་ཤེས་པའི་ཉེ་བའི་གཉེན་མོང་པའི་གཉེན་པོ་ལ་ཡང་འདུན་པ་དགོངས་དགོས་པ་དང། ལེ་ལོ་ཡི་གཉེན་པོ་དེ་ལ་ཉེ་བའི་གཉེན་པོའི་གཉེན་པོ་ལ་བརྩེ་འདི་དགོངས་དགོས་པ་དང། ཞི་བ་དང་རྒས་པ་ཉེ་བའི་གཉེན་པོའི་གཉེན་པོ་དེ་ལ་བཙོ་བ་དགོངས་དགོས་པ་དང། སེམས་ཞིམ་པ་དེ་གའི་ཉེ་བའི་གཉེན་པོ་ལ་གཉེན་པོ་དེ་ལ་སྤྲོ་བ་དགོངས་དགོས་པ། གནོད་པས་ཡོངས་སུ་སྐྱོ་བ་ཉེ་བའི་ཉོན་མོངས་པའི་གཉེན་པོ་དེ་ལ་མ་འཐེན་པར་བསྒོམ་པ། ད་ལྟ་གོང་གི་མ་འཐེན་པ་ཟེར་འདིའི་ནང་ལོགས་ལ་ད་སྐྱོ་བའི་གཉེན་པོ་ལ་བཞག་འདུག་སྐྱོ་བའི་གཉེན་པོ་ཟེར་དུས་ག་ནི་གཙོ་བོ། སེམས་པ་སྐྱོ་བོ་བྱས་ད་ངས་ཡོང་ས་མ་རེད་དྲན་ཏེ་སྐྱོ་བ་སྐྱེ་ཡོང་དུས་ག་ལ་དེ་སྐྱོ་བོ་དེ་མེད་པར་བཟོ་ཡས་ལ་སྤྲོ་བ་སྐྱེ་ན་ཡང་འགྲིག་གི་ཡོད་རེད་ཡང་སྐྱོ་བོ་དེ་གི་དོན་དག་དེ། སེམས་པ་འཁུམས་དེ་སེམས་ཞུམ་བསྡད་པའི་རྣམ་པ་ཅིག་ཆགས་ཀྱི་ཡོད་ཙང་དེ་གི་གཉེན་པོ་ལ་ཡ་ད་སྐྱོ་བ་མེད་པ་དང་འཁུམས་པ་མེད་པར་བསྒོམ་དགོས་རེད་ཟེར་དེ་འདྲ་རེད་དོ་དེ་མ་འཐེན་པར་བསྒོམ་དགོས་རེད

ད་ལྟའི་བྱེད་སྟངས་འདི། དེར་དེར་དེར་དེར། འདི་རེད་དོ་རེད་དོ། འདི་བཀའ་སྩལ་ང་ཚོས་གསུང་ཡ། ཁོང་ཚོས་གསུང་ཡ་དེ། བྱ་བ། དོན་དང་ལྡན་པ་གཅིག་གི་ཐོག་ལ་ང་ཚོས་ཆོག་ཤེས་དེ་བྱེད་སྙིང་མི་འདུག་མུ་མཐུད་ནས་ང་ཚོས། མདུན་བསྐྱོད་བྱེད་དགོས་ཀྱི་རེད། ཆོག་ཤེས་བྱེད་ཨ་ནི་སེམས་དེ་འཁུམས། ད་འདི་ས་རེད་དེ་ནས་ཕྱིར་ནུར་རྒྱག་ནས་བསྡད་བསྡད་པ་ཡིན་ན་ཨ་ནི་དེ་གི་ནུས་པ་ཐོན་ཐུབ་མ་རེད་འབྲས་བུ་མང་པོ་ཡང་བཀག་འགྲོ་འབྲས་བུ་མང་པོ།

དེ་ཀའི་སྙིང་པོ་ལས་རྡོ་རྗེ་ཆགས་རེག། ཨ་ནི་ལུས་མི་རྟག་གོ་སྙམ་སྟེ་ལུས་ཀྱི་ཉེས་པ་དང་ཡོན་པོ་དང་གཡོ་བ་དང་ཚུལ་འཆོས་པ་ཐམས་ཅད་སྤོང་བར་བྱེད། ལུས་དེ་ཉིད་རྟག་པ་ལ་མི་འདོད་པར་བྱེད་མི་རྟག་པར་འདུ་ཤེས་པས་མཐོང་ནས་རྟག་ལུས་དེ་ངས་དེ་གཡོ་བའི་རང་བཞིན་སྐྱེ། དེ་ནི་ལུས་དེ་ཉིད་ཀྱི་ཆེད་དུ་རྟག་གཡོ་སྒྱུ་འདྲ་བ་དེ་འདྲས་མི་བྱེད། གཞན་མགོ་སྐོར་བཏང་ཡག་གི་ཆེད་དུ་གཅིག་འདྲ་ཆུ་བོ་འདྲ་བ་དང་སོ་སོ་ལ་གཅིག་སྟོད་ར་འདྲ་ཞིག་ཐ་ན་ཚངས་པ་ཁེ་བཟང་ར་དང་ཟམ་དེ་འདྲས་ཀྱིས་གཡོ་སྒྱུ་མི་སྐྱེ་བར་བྱེད་ལུས་ཀྱི་རང་བཞིན་དངོས་གང་ཡིན་པ་དེ་དེ་ལ་བརྟགས་ནས་ངོ་ཤེས་པར་བྱེད། དེ་འདྲས་བྱས་པ་ཡིན་ན་ཨ་ནི་ལུས་མི་རྟག་གོ་སྙམ་ནས

དེ་འདྲ་ཡིན་དུས་ག་ནས་ལུས་ལ་ལྟོས་པའི་རང་བཞིན་དངོས་གཙང་བ་དང་མི་གཙང་བ་དང་མི་རྟག་པ་དང་རྟག་པའི་རང་བཞིན་གང་ཡིན་པ་དེ་ཡག་པོ་ཅིག་བརྟགས་པ་ཡིན་ན་དེ་ལ་མཐོང་བྱེད་དེ་ལ་ལྟོས་པའི་འདོད་པ་ཐམས་ཅད་ཡོངས་སུ་སྤོང་བ་ཅིག། ཐ་ན་དེ་ལ་ལྟོས་པའི་ཆགས་པ་དང་ཉེས་པ་ཐམས་ཅད་ཡོངས་སུ་སྤོང་བ་ཅིག་ཡོང་གི་རེད་བྱས་ནས། མདོའི་ནང་ལོགས་ལ་གསུངས་བཞག་འདུག། དེ་ལྟར་ན་མ་ཟད་པའི་མདོའི་ནང་ལོགས་སུ་གསུངས་པ་ཙམ་ན་མ་ཟད་པའི་མངོན་པ་ཀུན་བཏུས་ནང་ལོགས་ལ་ཡང། ག་རེ་གསུང་གི་འདུག་ཟེར་ན་དཔེར་ན་དྲན་པ་ཉེ་བར་བཞག་པ་རྣམས་དེ་གའི་དེ་ལ་ག་རེ་ཡོད་ཟེར་ན།

དྲན་པ་ཉེར་བཞག་བསྒོམས་པ་ལ་བརྟེན་ནས་ཨ་ནེ་ལུས་གཙང་བ་དང་བདེ་བ་དང་སེམས་རྟག་པ་དང་ཆོས་རང་རྐྱ་བའི་བདག་ཏུ་ཞེན་པའི་བློ་ཕྱིན་ཅི་ལོག་དེ་ལོགས་སུ་འབྱུང་གི་མ་རེད་ཞེས་པའི་དོན་དག་དེ་རང་གིས་སྤངས་འགྲོ་གི་རེད་ཟེར་བའི་དོན་དག་དེ་མདོར་བསྡུས་ན་དྲན་པ་ཉེར་བཞག་བཞི་སྒོམ་པའི་དམིགས་ཡུལ་དང་ང་རང་ཚོ་ལ་འབྲས་བུ་འདྲ་བོ་གཅིག་ག་རེ་ཐོབ་ཡོང་གི་རེད་ཟེར་ན་ག་དུས་ཡིན་ནའང་དྲན་པ་ཉེར་བཞག་ལ་བསམ་བློ་བཏང་བསྡད་མཁན་གྱི་གང་ཟག་ཅིག་ཡིན་པ་ཡིན་ན།

འདི་སྐད་ཅིག་སོ་སོའི་ང་སེམས་འདི་རྟག་པ་ཅིག་མ་ཡིན་པ་འདི་སྐད་ཀྱི་ཐོག་ནས་ད་ད་ལྟ་ང་རང་ཚོའི་སྤྱི་ཚོགས་ནང་ལོགས་ལ་ནི་དྲན་པ་ཉེར་བཞག་འདི་སྒོམ་བྱས་བྱས་ནི་རྒྱུན་མཁོའི་འཚོ་བའི་ནང་ལོགས་ལ་བེད་སྤྱོད་ཐུབ་པ་ར་ཅིག་གི་དམིགས་བསལ་ད་ང་རང་ཚོས་བྱེད་ཐུབ་པ་འདི་སྐད་ཀྱི་ཉམས་ལེན་བྱས་བྱས་ཅིག་གི་དཔེ་མཚོན་ར་ཅིག་ཞུས་པ་ཡིན་ན་ཅིག་གི

ཡིན་དུས་ག་ནས་ལུས་འདི་ཞེ་པོ་ཅིག་གཙང་བ་ཡིན་དུས་འདི་ཞེ་པོ་ཅིག་གཙང་བ་གི་འདི་ལ་ཆགས་པ་དེ་མང་པོ་བྱེད་ཉན་གྱི་མ་རེད་ཟེར་ཡ་གི། དོན་དག་དེ་རེད་དོ། ཡིན་དུས་ག་ལ་ང་ཚོས་གི་ཇི་ཙམ་ཞིག་ལུས་འདི་ཞེ་དྲག་གི་མ་འོངས་པའི་གི་དོན་ཆེན་སྒྲུབ་པ་ཡ་ལ་ལུས་འདི་ཞེ་དྲག་གི་གནད་འགག་ཆེན་པོ་གཅིག་ཡིན་པ་དེ་ཧ་གོ་དགོས་གི་འདུག་དེ་དང་ཕྱོགས་མཚུངས་ལུས་འདི་གཙང་བ་ཞེ་པོ་ཅིག་ཡིན་དྲན་བསྡད་ཡ་གི་ཆགས་པ་སྐྱེ་བའི་རྒྱུ་རྐྱེན་གི་བསམ་བློ་བཏང་ས་གི་ཞི་གཙང་བ་ཞེ་པོ་ཅིག་ཡིན་དྲན་བསྡད་ཡ་གི་འདི་ག་ཚོད་ཐུབ་ཐུབ་ཅིག་གིས་མར་བཅག་ཐུབ་པ་ཡིན་ན་ཆགས་པ་དེ་མར་བཅག་ཐུབ་པ་ཡིན་པ་ཡིན་ན། ལུས་ལ་ལྟོས་པའི་སྡུག་བསྔལ་ལས་ཡ་དེ་ཧ་ཅང་གི་ཆེ་བར་འགྲོ་བས་སར། ད་གང་བྱས་སྡུག་བསྔལ་གྱི་རྒྱུ་དེ་གའི་ཚང་མ་རིམ་པས་བྱས་བྱས་ཅིག་གིས་སེལ་ཐབས་ཅིག་གིས་རྒྱུ་ལམ་དང་ཐབས་ལམ་ཅིག་བྱེད་དགོས་ཡོད། དེ་རེད་འགྲོ་གི་ལ། འགྲོ་གི་ལ་དེ་རེད་དཔེར་ན་དཔེར་ན་མི་གཉིས་ཆ་ཞོག་མི་གཉིས་ཀ་ཁོ་གཉིས་ཀྱི་དེ་ལུས་གཙང་ལོས་དང་གཟུགས་མཛེས་ལོས་འདྲ་བོ་དེ་གཅིག་པ་ཡིན་པ་ཆ་ཞོག་རེད་བ། གཅིག་པ་ཡིན་པར་ཆ་ཞོག་གཅིག་དེ་གི་ཁོ་རང་ལུས་དེ་གཙང་བ་ཞེ་པོ་ཅིག་བལྟས་ནས་ལུས་དེ་ལ་བལྟས་པས་ཁོ་རང་ལ་ང་རྒྱལ་དང་ཆགས་པ་ཤུགས་ཆེན་པོ་ཡོད་བསྡད་མཁན་ཅིག་ཆ་ཞོག་གཅིག་དེ་གི་ལུས་ཁོ་གཉིས་ལུས་ཀྱི་གཙང་ལོས་དང་རྣམ་པ་མཛེས་ལོས་གཅིག་པ་ཡོད་རེད་དེ་ལུས་དེ་མི་རྟག་པའི་རང་བཞིན་སྡུག་བསྔལ་བའི་རང་བཞིན་དེ་འདི་སྒོམ་བསྡད་མཁན་མི་གཙང་བའི་རང་བཞིན་སྒོམ་བསྡད་མཁན་གཉིས་ཆ་བཞག་པ་ཡིན་ན། ཁོ་གཉིས་ཀྱི་ད་ད་དུང་ཁོ་གཉིས་ལུས་ཀྱི་རྣམ་པ་མཛེས་ལོས་གཅིག་པ་ཡིན་པ་ལ། ཁོ་གཉིས་ཀྱི་མི་ཚེ་རྒྱུན་རིང་ཐོག་ཅིག་ནས་བལྟས་པ་ཡིན་ན། ལུས་མི་གཙང་བ་ལྟ་བསྡད་མཁན་དེའི་གང་ཟག་དེ་ཡི་མི་ཚེ་ནང་ལོགས་ལ

དེ་ལ་ལྟོས་ཏེ་སླར་ཡང་སྡུག་བསྔལ་འདྲེས་ཡོང་གི་རེད་གསུངས་ཡ་དེ་དམ་པ་སངས་རྒྱས་པའི་ཆོས་ཀྱི་རྟགས། བདག་ཅག་རྣམས་མ་གསུངས་ན་ཆེན་པོ་ཅིག་རེད་བ། ཡིན་དུས་སྐབས་ལ། ང་ཚོའི་གི་འཚོ་བ་བདེ་བ་ཕྲན་བུ་སླེབས་ཡོང་དུས་སྒང་དེ་ལ་ཆགས་པ་ཤུགས་ཆེན་པོ་བྱེད་དེ་ལ་དེ་ཆགས་པ་དེ་སླེབས་ཡོང་དུས་སྒང་ལ་དེ་ལ་ཡང་བསྐྱར་དེ་འདྲ་བ་བདེ་བ་ཅིག་རེད་དེ་ནི་ཡང་སྨྱོན་པ་ཞུས་དེ་འདི་ཅི་ནས་དེ་ནི་ང་ཚོའི་གི་ཚེ་འདི་གི་ཅིག་བདེ་སྡུག་བླང་དོར་བྱེད་ཀྱི

འདི་རེད་ད་ནང་པ་སངས་རྒྱས་པའི་ཆོས་ཀྱིས་འགྲོ་བ་མི་གཅིག་གི་དངོས་གནས་ཀྱི་ཡུན་ཐག་རིང་གི་བདེ་བ་ཡག་པོ་ཅིག་སྒྲུབ་དགོས་བྱུང་ན་གཞི་རྩའི་ཆ་ནས་ང་རང་ཚོའི་གི་གནས་ལུགས་ལ་ལྟ་སྟངས་དེ་ལ་འགྱུར་བ་ཆེན་པོ་ཅིག་གཏང་དགོས་ཀྱི་ཡོད་པ། འཚོ་བ་ལ་ཡང་ལྟ། སྡུག་བསྔལ་བ་མི་རྟག་པའི་རང་བཞིན་ཅིག་ཡིན་པ་ཡིན་ན་ཡང་བདེ་བ་ཤུགས་ཆེན་པོ་ཅིག་ལྟ། དེ་རྟག་པའི་རང་བཞིན་ལྟ་དེ་ཡང་འདི་ཚོ་འགྱུར་བ་གཏང་དགོས་ཀྱི་རེད་ཟེར་ཡ་གི།

ང་རང་ཚོ་བོད་པ་སྤྱི་ཡོངས་ལ་ཆ་བཞག་པ་ཡིན་ན་ཡང་ཕན་ཐོགས་དེ་བླ་ན་མེད་པ་ཅིག་བྱུང་ཡོད་རེད་བསམ་པས་འདི་ཚོའི་གནས་ཚུལ་དཔེ་མཚོན་འདི་མང་པོ་ཅིག་མི་རིགས་གཞན་དག་གི་སེམས་ཁམས་ཀྱི་གནས་སྟངས་དང་བསྡུར་པའི་སྐབས་ལ་གཞི་ནས་ང་རང་ཚོའི་བོད་པའི་སེམས་ཁམས་འདི་ཚོར་ཐུབ་ཀྱི་འདུག་དེ་སྔོན་ལ་འདྲས་ཀྱི་ད་རྐྱེན་ངན། དེ་འདྲས་ད་བར་ཆད་མང་པོ་ཅིག་དུས་གཅིག་ལ་བྱུང་པའི་སྐབས་ལ་ཡིན་པ་ཡིན་ན། བོད་པ་དང་མི་རིགས་གཞན་དག་བར་རུ་ལ་བསྡུར་པའི་སྐབས་ལ་བོད་པའི་སེམས་ཁམས་ཀྱི་འཁྱེར་ཕྱོགས་དང་རང་བྱུང་གི་གནོད་འཚེ་འདི་ཚོ་ཁ་གཏད་བཅག་ཡག་གི་ཐོག་ལ་ཡིན་པ་ཡིན་ན་མི་རིགས་གཞན་དག་ལས་ལྷག་པ་ཡོད་པ་གཅིག་འདི་ཡིན་ནའི་ལས་ནང་པ་སངས་རྒྱས་པའི་ད་ཆོས་ཀྱི་སློབ་གསོ་འདི་གའི་གི་ཐོག་ནས་ཤུགས་རྐྱེན་ཐེབས་བསྡད་པ་གཅིག་ད་ང་རང་ཚོའི་ད་གཅིག་མང་པོ་གཅིག་དེ་མངོན་གི་ཡོད་མ་རེད་མི་གཞན་དག་གི་མི་རིགས་གཞན་དག་དང་བསྡུར་པའི་སྐབས་ལ་དུས་གཅིག་ལ་ད་རང་བྱུང་གི་གནོད་འཚེ་འདི་འདྲས་ཅིག་བྱུང་པའི་སྐབས་ལ་ཡིན་པ་ཡིན་ན། ཨ་ནི་བོད་པ་དང་རྒྱ་མི་རིགས་ཀྱི་སེམས་ཁམས་ལ་བསྡུར་དུས་སྒང་ལ་ཡིན་ན། རང་བྱུང་གི་གནོད་འཚེ་ཚབས་ཆེ་པོ་འདྲས་ཅིག་ཡོང་པའི་སྐབས་ལ་ཨ་ནི་རྒྱ་མི་རིགས་ཚོ་ཡིན་པ་ཡིན་ན། དཔལ་ཏི་ངུ་བྱ་རྒྱབ་ཡ་དང་དེ་འདྲས་ཀྱི་ཐོག་ནས་སྡུག་བསྔལ་ནང་ལོག་ལ་ལྷུང་བསྡད་པ་ཅིག་བོད་པ་ཡིན་པ་ཡིན་ན། ཡང། ཆོས་ཕྱོགས་ཀྱི་ཐོག་ནས་ཨ་ནི་ཡང་སེམས་ལ་ཅིག་གི་སེམས་གསོ་ཡོང་ཡ་དང་ཨ་ནི་དཀའ་ངལ་འདི་གས་འཕྲད་པའི་སྐབས་ལ། དཀའ་ངལ་དེ་ཁྱད་བསད་བྱེད་ཡག་གི་ཐོག་ལ་ཡིན་ནའི་ལས་བོད་པ་དེ་ཞེ་དྲག་ཅིག་གི་ད་ཚགས་ཚུད་པོ་ཡོད་པ་ཅིག་དེ་ཚོ་མང་པོ་ཅིག་དེ་ད་ཆོས་ཕྱོགས་ཀྱི་ཐོག་ནས་དེ་ནི་ཤུགས་རྐྱེན་དེ་ང་རང་ཚོའི་མི་རིགས་ཀྱི་སེམས་ཁམས་ལ་འགྱུར་བ་ཕྱིན་པ་ཅིག་མངོན་ཐུབ་ཀྱི་ཡོད་རེད། དེ་རེད་དེ་རེད་སྒྲོལ་དཀར་ལགས་འོ་ད་ག་རང་རེད་ད་ག་རང་རེད་སྒྲོལ་དཀར་ལགས་ད་འདི་ཚོ་དེ་དེ་དངོས་གནས་ང་ཚོའི་གི་རིག་གཞུང་དེ་ཚོ་སོ་སོ་ལ་ཡོད་པའི་ནོར་བུ་དེ་དག་ནོར་བུ་ངོ་ཤེས་པ་ཡིན་ན་ན

དངོས་སུ་ད་ཚན་རིག་པ་དང་གླེང་མོལ་གནང་པའི་བརྒྱུད་རིམ་ནང་ལོ་ལ་དྲན་པ་ཉེར་བཞག་བསྒོམ་པའི་ཐོག་ནས་མིའི་གཤིས་རྒྱུད་འདི་ཞི་དུལ་རུ་ཕྱིན་པ་དང་ཆུང་དུས་ནས་སློབ་གྲྭའི་ནང་ལོ་ལ་འདྲས་ཀྱི་སྦྱོང་བརྡར་ཅིག་བྱས་པ་ཡིན་ན་ཨ་ནི་སྤྱི་ཚོགས་འདི་གུ་ཡངས་རུ་འགྲོ་ཡག་གི་ཐབས་ཤེས་ཅིག་ལ་ངོས་འཛིན་བྱེད་ཀྱི་ཡོད་ལ་མི་སྒེར་གཅིག་གི་ངོས་ནས་ཞུས་པ་ཡིན་ནའི་ལས་བློ་རྒྱ་ཆེ་རུ་ཆེ་ཙམ་ཅིག་གིས་ཡོང་ཡག་གི་ཐོག་ལ་ཤུགས་རྐྱེན་ཐེབས་པ་འདིའི་རིགས་འདི་རྒན་ལགས་ཀྱིས་དངོས་སུ་གཟིགས་ཡོད་ན།

དེའི་ཐོག་ལ་ཡག་པོ་བསམ་བློ་བཏང་འདི་ག་ཡིན་པ་ཡིན་ན་དེ་ཚོ་དེ་དེ་ལ་དེ་ལུས་ཀྱི་ནུས་པ་འདྲ་བོ་དེ་མུ་མཐུད་ནས་བསྐྱུད་དུ་མ་སོང་དེ་ཡག་པོ་འདི་གི་འདུག་ཅེས་ནས་ད་དེ་འདྲས་ཅིག་གསུང་གི་འདུག་དེ་འདྲས་གསུངས་པ་ལ་བལྟས་ནས་ན་ཤོད་པ་རེད་ཅེས་ཀྱི་འཕྲོས་དེ་རང་གི་བསམ་བློ་བཏང་འདི་ག་ད་ཚོ་དེ་ད་དྲན་པ་ཉེར་བཞག་སྒོམ་དགོས་ཀྱི་ཡོད་ས་རེད་ཅེས་ནས་ད་དེ་འདྲས་ཀྱི་ཐོག་ལ་བསམ་བློ་བཏང་གི་དེ་འདྲས་འདུག་ད་དངོས་སུ་ཁོ་རང་ཚོས་ཀྱི

སངས་རྒྱས་ཀྱི་གོ་འཕང་ཐོབ་རྒྱུ་ཡོད་ཟེར་ཡ་གཅིག་ཡིད་ཆེས་ཡོད་རེད་ལས་འབྲས་ཟེར་དེ་ལ་ཡིད་ཆེས་ཡོད་པ་ཡིན་ཙང། དྲན་པ་ཉེར་གཞག་དེ་ཚོ་སྒོམ་ནས་དངོས་གནས་ཀྱི་འབྲས་བུ་ཡག་པོ་ཞིག་རག་ཡ་ལ་རྨང་གཞི་ལ་ཡག་ཚེ་ཕྱི་མ་ཕན་ཆད་ཀྱི་ཁེ་ཕན་སྒྲུབ་ཡག་གི་བསམ་པ་གཅིག་དང་ཡིད་ཆེས་དང་དད་པ་གཅིག་དགོས་ཀྱི་ཡོད་ས་རེད། དེ་ཡོད་ན་དྲན་པ་ཉེར་གཞག་སྒོམ་ཡོང་དུས་སྒང་ལ་ཚེ་ཕྱི་མ་ཕན་ཆད་ཀྱི་འབྲས་བུ་རག་མ་རག་ང་ཚོས་དེ་བཤད་མི་དགོས་ཀྱི། ཞོར་ལ་ཡང་ཚེ་འདི་གི་ཨ་ནེ་འཕྲོད་བསྟེན་གྱི་གནས་པ་ཁེ་ཕན་དེ་རག་འགྲོ་གི་ཡོད་ས་རེད།

དུས་རབས་ཉི་ཤུ་རྩ་གཅིག་པའི་ནང་ལོགས་ལ་དངོས་གནས་ད་འདི་ལས་རྩ་ཆེ་བའི་སྨན་འདྲ་བ་ཅིག་མེད་པའི་ཕྱིར་དང། མིའི་སེམས་ཁམས་ལ་བདེ་ཤུལ་བསྐྲུན་ཡག་གི་ཐབས་ལམ་ཧ་ཅང་གི་གལ་གནད་ཆེ་བ་དང་དེ་ཚན་རིག་རང་གི་ཐོག་ནས་ཁུངས་སྐྱེལ་བསྡད་ཀྱི་ཡོད་རེད། བྱེ་བྲག་གི་གནད་འགག་ཆེན་པོ་ཆགས་བསྡད་ཡོད། འགྲོ་བ་མིའི་སེམས་ཁོར་གསོ་ཡག་གི་ཐབས་ཤེས་དེ་དག་ཡོད་མེད་ནི་གཅིག་སྟེ། དྲན་པ་ཉེར་གཞག་སྒོམ་ཚུལ་དེ་ཡིན་པ་གསུང་གི་ཡོད་རེད་དེ། ཡིན་ནའི་ཁོང་ཚོས་ཀྱི་དམིགས་ཡུལ་ཁེ་གཙང་གཞན་གཅིག་གི་ཐོག་ནས་སྒོམ་རྒྱག་ཡོང་དུས་ག་ནས་ད་ནུས་པ་ཤུགས་ཆེན་པོ་གཅིག་ཐོན་མ་ཐོན་ཡས་གཅིག་ལྷག་པ་དེ་མ་འོངས་པ་ལ་ཡང་རྨི་དེ་མ་ཐོབ་མེད་པ་ཡིན་ན་དོན་ཡ་ཏོག་ཙམ་ཁག་པོ་མིན་འགྲོ་བསམ་པ་འགྲོ་གི་ལ་ད་དེ་འདྲས་ཀྱི་ཡོད་ར་ད། ཧུམ་ཧུམ་ཧུམ་ཧུམ། ལོང། ད་ཡིན་ནའི་ལེ་ང་རང་ཚོའི་ད་དྲན་པ་ཉེར་གཞག་དེ་སྒོམ་པའི་སྐབས་ལ་ཡིན་པས་ན་ཨ་ནི་སེམས་ཀྱི་ཀུན་སློང་ཁྱེར་ཡག་དེ་ད་མ་ནོར་བ་ཅིག་དགོས་ཡག་གལ་ཆེན་པོ་ཞེ་དྲག་ཅིག་གིས་ཆགས་ཡོད་ར་བ།